དག་ས་རྟིང་འཇུག་གི་གནས་ཚུལ་འབྱོར་འབྱོར་ཚུག་པ Bhartiya Janata Party ཡ་གོ་གནས་གཉིས Indian National Congress ལ་གོ་གནས་བདུན National Conference ལ་གོ་གནས་ལྔ་དང Azad རེ་ལྟོས་པ་ཡང་ན་སོ་སོ་རང་ཐད་དི་ཚུལ་ལ་བཞེངས་ཏེ་ཡོད་མཁན་རེ་ལྟོས་པ་གཅིག་ག་རྒྱལ་ཁ་ཐོབ་སྟེ་ཡོད་དེ་ནོག་འདི་རིང་རྒྱ་གར་རི་གནམ་དམག་གི་དམག་སྡེ་ཚུགས་ཞག་དགུ་བཅུ་གོ་གཅིག་པ་རྩི་སྲུང་མཛད་འདུག་སྟེ་ནོག་འདི་རིང་ཞག་ག་ཡུལ་གང་པོའི་ནང་ང་གནམ་དམག་གི་ས་གནས་སོ་སོའི་ཀ་སྒྲིག་རིམས་སྣ་ཚོགས་ཤིག་གི་གྲལ་སྒྲིག་མཛད་དེ་ཡུལ་དོན་ལ་གྲོངས་མཁན

ཧེ་ལི་ཀོབ་ཏར་དང་གཞན་སྲུང་སྐྱོབ་བི་ཅ་ལག་སྣ་ཚོགས་སི་འགྲེམས་སྟོན་གྲ་སྒྲིག་མཛད་དེ་ཡོད་མཁན་ཀུན་ནི་གཟིགས་རྟོག་གནང་མཛད་དེ་ནོག་རྟིང་ནས། སྲིད་སྐྱོང་གཞོན་པ་གསར་སྤེལ་བ་ཀུན་དང་མཉམ་པོ་ཞལ་ཏ་སལ་ལིན་ཞིག་རྒྱ་གར་རི་ནང་ང་དུས་སོ་མའི་བཟོ་ཐབས་དང་མཉམ་པོ། སྲུང་སྐྱོབ་བི་གྲ་སྒྲིག་ཀུན་མ་ཤུགས་ཅན་ཆའིན་ཡོད་མཁན་ནི་སྐོར་ལ་བཤད་པ་མཛད།
ये एयर शो यहाँ पर पहली बार हो रहा है और इससे मुझे बहुत खुशी है क्योंकि मेरा लद्दाख का भाई बहन हमारा बेटा बेटी ये देखने का मौका मिला है नहीं तो दिल्ली में ही देख सकता है तो मुझे बड़ी खुशी है दूसरा हमारे यहाँ जो लद्दाख का डिफेंस है उसके लिए भी यहाँ पर आज हमको बताया गया है कि बड़ा कारगर सिस्टम इस एयरफील्ड को डिफेंड करेगा और हमारे सिटी को भी यह भी एक बहुत खुशी की बात है और एक बात और जो आज हमको यहाँ बताई गई जो हमारे पास रफाइल है ये 4.5 जनरेशन का रफाइल है अभी दुनिया में पांचवें जनरेशन के फाइटर एयरक्राफ्ट कुछ लोगों के पास हैं हालांकि वो मैदान में नहीं उतारे गए हैं तो खुशी हमको इस बात की हुई हमारे यहाँ हिंदुस्तान में मैन्युफैक्चर हो रहे हैं हवाई जहाज उसमें एक हवाई जहाज ऐसा मैन्युफैक्चर हो रहा है जो कि फिफ्थ जनरेशन का हो तो आप समझ सकते हैं कि हम लोगों ने कितनी बड़ी सफलता हासिल की है कि अपने यहाँ ही हम बेस्ट हवाई जहाज बना रहे हैं फ्लाइट एयरक्राफ्ट आप सबको प्राउड होना चाहिए अपने देश पर लीडरशिप पर

ལ་དྭགས་དབུས་གཞུང་མངའ་སྡེ་རྩ་ལྷིང་ལ་ཁུང་སི་ཕྱོགས་ནས་ལེ་ཨིན་འདོར་སི་ཏེ་རེ་མི་ཀ་སེན་ཐེ་ཏིག་བྷོ་ལི་བྷོལ་ཀོརྟ་སོ་མ་རྫ་སྟོད་དེ་ནོག་ལ་དྭགས་རང་སྐྱོང་ཚོགས་པའི་སྡེ་དཔོན་གཞོན་པ་ཚེ་རིང་ངང་ཆུ་དང་རྩ་ལྷིང་ལ་ཁག་གི་ཀ་མི་ཤི་ནར་སེཀ་རེ་ཏྲི་ར་བྷིན་དར་ཀུ་མར་གུ་ནིས་ཨི་བའི་འགོ་འཛུགས་རྟེན་འབྲེལ་རྫ་དེ་ནོག་ཨི་ཏུས་བོགས་འདང་དང་དག་ཞུས་པར་ལ་རྫོང་ཨེལ་རྡ་ནི་བྷོ་ལི་བྷོལ་འགྲན་བསྡུར་བྱས་རྫ་དེ་ནོག

ཨི་བོ་བུ་ཁ་ནི་བཅུ་ཕྲག་གཉིས་སྲིད་ན་ང་ཚང་མི་སང་ཧྲནོ་སྐྱོན་ཅན་ནི་བསམ་དགུལ་ཡོངས་སྟོན་ནོག་བཞི་རོག་ཨི་བསམ་དགུལ་རི་བཞི་སྟེ་ཁང་པ་བཞི་བརྒྱ་དྲུག་ཅུ་ར་ང་སྡོད་མེད་སོང་སྟེར་སྟོན་ནོག་ཨི་ཡང་ཁང་པ་རི་རྒྱ་ནང་སུམ་ཅུ་སོང་ང་ཧྲནོ་སྐྱོན་ཅན་མོ་སླེབས་སྟེ་ནོག་ཨི་ན་དུས་ལ་ད་ལི་བ་ནི་གཞུང་ཧྲུལ་པའི་ཕྱོགས་ནས་མི་མང་སི་ཀུན་ལ་བསམ་དགུལ་རི་བཞི་སྟེ་ཧྲནོ་སྐྱོན་སླེབས་སེ་ཧྲན་ས་ཀོ་ནི་ག་སི་སྐྱོད་སྟེ་སྐྱོད་བྱེད་དེ་ལ་ཚིར་ཧྲུལ་བྱེད་སྲིད་ན་ང་རོག་བཟའ་བྱེད་ལ་བཞི་བ་བུ་ལ་བཟའ་སྟོད་སྟེ་ནོག།